སྐྱེས་བུ་འདི་ནི་དབྱུག་པ་ཅན་ནོ་སྙམ་དུ་འཛིན་པའི་རྟོག་པ་དེ་དོན་སྦྱོར་རྟོག་པ་ཡིན་པའི་ཕྱིར་ཏེ། དེ་ཁྱད་གཞི་སྐྱེས་བུ་ལ་ཁྱད་ཆོས་དབྱུག་པ་སྦྱར་ནས་འཛིན་པའི་རྟོག་པ་ཡིན་པའི་ཕྱིར། ཏག་ཏག། ཨ་ནི་དོན་སྦྱོར་རྟོག་པ་ཚུལ་དེ་ང་ཚོས་ནམ་རྒྱུན་གོ་བ་རྒྱག་ཡ་དེ་རེད་འདུག་པ། ཁྱད་གཞི་དང་ཁྱད་ཆོས་གཉིས་པོ་དེ་སྦྱར་ནས་དོན་དག་ལ་ཁྱད་གཞི་དང་ཁྱད་ཆོས་གཉིས་པོ་སྦྱར་ནས་འཛིན་པའི་རྟོག་པ་དེ་ལ་ཨ་ནི་དོན་སྦྱོར་རྟོག་པ། ད་སྦྱར་ནས་འཛིན་མ་འཛིན་ཟེར་ན་མ་ཟེར་ན་གང་ཟག་བུམ་པའི་མི་རྟག་པ་ཞེས་ལབ་བསྡད་ན་བུམ་པ་ཁྱད་གཞི་དང་དེའི་མི་རྟག་པ་དེ་དེའི་ཁྱད་ཆོས།

རེད་པ། མིང་སྦྱོར་རྟོག་པ་མ་ཡིན་ཏེ། ཨ་ནི་མིང་སྦྱོར་རྟོག་པ་ཡིན་པ་ཡིན་ན། དོན་དག་མཚན་ཉིད་འདྲ་བོ་དེ་འདྲའི་སྐྱེ་ལ། བརྡ་ཐ་སྙད་ཀྱིས་སྦྱར་དགོས་པ་རེད། དེ་སྦྱར་ས་གང་ཡང་མེད་པའི་ཕྱིར་ལབ་སོང་ཁོ་རང་མ་རེད་བདེ་བ་ཡོད་མ་རེད། དོན་སྦྱོར་རྟོག་པ་ཡིན་ཏེ་ཁྱད་གཞི་ཁྱད་ཆོས་སྦྱར་ནས་འཛིན་པའི་རྟོག་པ་ཡིན། དེ་ནི་རྟོག་པ་ཡིན་ན་དེ་གཉིས་གང་རུང་ཡིན་པས་མ་ཁྱབ་ཁྱད་གཞི་བུམ་པ་ཙམ་འཛིན་པའི་རྟོག་པ་ལྟ་བུ་དེ་ལབ་སོང་ཨ། ད། དེ་ཡིན་ན་ཁྱད་གཞི་བུམ་པ་ཙམ་འཛིན་པའི་རྟོག་པ་དེ་ཆོས་ཅན་དེ་གཉིས་གང་ཡང་མ་ཡིན་པར་ཐལ། ཡིན་པར་ཐལ་ཀྱང་མིང་སྦྱོར་རྟོག་པ་ཡིན་པའི་ཕྱིར།

ཁྱད་ཆོས་ཀྱི་ཚུལ་དེ་ཚུལ་འདི་དང་དེ་ལས་ཅི་ཞིག་འོང་དུ་བ། དེ་དག་གིས་དེ་ལ་ཟེར་གེགས་དང། དེ་ནས་གཉིས་པ་དེ་ལས་རི་དྭགས་དང་ཨ་ནི་མིང་སྦྱོར་རྟོག་པ་དང་དོན་སྦྱོར་རྟོག་པ་ཟེར། སྐྱེས་བུ་འདི་ནི་དབྱུག་པ་ཅན་ནོ་སྙམ་དུ་འཛིན་པའི་རྟོག་པ་དེ་ཁྱད་གཞི་ཁྱད་ཆོས་སྦྱར་ནས་འཛིན་པའི་རྟོག་པ་རེད་ཅེས་རེད་དོ། དེ་ནས། ལྟོ་ལྡིར་བ་འདི་ནི་བུམ་པའོ་སྙམ་དུ་འཛིན་པའི་རྟོག་པ་དེ་མིང་སྦྱོར་རྟོག་པ་རེད་ལ་དོན་སྦྱོར་རྟོག་པ་རེད་ཡིན་ཏེ་ཁྱད་གཞི་ཁྱད་ཆོས་སྦྱར་ནས་འཛིན་པའི་རྟོག་པ་ཡིན་པའི་ཕྱིར་ཟེར། དེ་ནས་ལྟོ་ལྡིར་བ་དེ་བུམ་པའི་ཁྱད་ཆོས་ཡིན་པར་ཟེར། བ་ཨེ་ཁྱད་གཞི་ཁྱད་ཆོས་རེད་བསམ་མོ། ལྟོ་ལྡིར་བ་བུམ་པའི་ཁྱད་ཆོས་རེད།

ད་ཁོས་ག་རེ་ཟེར་ན། ཨ་ནི། དུས་མཉམ་ཡིན་པ་ཡིན་ཙང། ཨ་ནི། དེ་བྱུང་འབྲེལ་ཡོད་མ་རེད། དེ་བྱུང་འབྲེལ་མེད་པར་དུས་མཉམ་ཡིན་ད་ཁོ་རྫས་ཐ་དད་པ་གང་ཞིག་ལ་དུས་མཉམ་ཡིན་ན་དེ་བྱུང་འབྲེལ་རྩ་བ་ཉིད་ཡོང་ས་ཡོད་མ་རེད། སྤྱིར་བཏང་ནས་དུས་མཉམ་ཡིན་ན་དེ་བྱུང་འབྲེལ་ཡོང་ས་ཡོད་མ་རེད། ཡིན། ཨ་དེ་བྱུང་འབྲེལ་མིན་པ་ཡིན་ན། དུས་མཉམ་རྫས་ཐ་དད་ཆགས་འགྲོ་གི་འདུག་དུས་མཉམ་རྫས་ཐ་དད་ཡིན་ན་འབྲེལ་མེད་དོན་གཞན་དུ་འགྱུར་ལ། འདོད་ན་རྟེན་དང་བརྟེན་པ་མ་ཡིན་པར་ཐལ་ལོ། ཟེར། འོ་ཡ། ཐ་མ།

ཁ་ཤེས་ནས་ཨ་ནི་རྒྱུག་པ་དུག་གིས་དེ་གྱུར་ད་ཅིའུ་ཡུག་པོ་རྗེས་སྔ་སོ་དུ་བ། ཨ་ཡ། ད་དེ་ག་རེ་ཡིན་ནི་ད་ཁོས་གོ་བ་བྱེད་སྟངས་ག་རེ་བྱས་རེད་ཟེར་ན། མི་སྐོམ་པ་ཐང་ཐང་མེད་ཡ་ཅིག་རྒྱུག་པ་དེ་མེད་ན་ཡར་ལང་མི་ཐུབ་གི་གང་ཟག་དེ་རྒྱུག་པ་གི་འབྲས་བུ་ཡིན་ཟེར་རྒྱུ་ཡིན་པ་དང། ཡར་ལངས་པའི་གང་ཟག་དེ་དེ་འདྲ་བོ་ཅིག་ཡོད་ད་ཡིན་ཏེ་རྒྱུག་པ་དེ་མེད་ན་ཁོས་འཐོར་དེ་དོང་འགྲོ་གི་རེད་མར་ཟག་འགྲོ་གི་རེད་རྒྱུག་པ་དེ་མར་ཟག་པ་ལ་གེགས་བྱེད་ཀྱི་ཡོད་རེད་དེ་རེད།

དེ་བྱུང་འབྲེལ་ཡིན་པར་ཐལ། ད་དེ་ལག་པའི་རྒྱུག་པ་དེ་དང་ཐ་དེ་རྒྱུག་པ་དེ་མེད་ན་ཁྱོད་མེད་དགོས་པ་དེ་ཡིན་པ་དང། ཨ། དེ་མ་རེད། མ་རེད་བ། ད་དེ་མ་རེད། ད་མ་རེད། ཡང་ཁྱོད་ཀྱིས་ལ། ཡ། ཤིང་སྡོང་གང་གི། བྱ་རོག་དེ་དེ་བ། ཤིང་སྡོང་སྒང་གི་བྱ་རོག་དེ་ཆོས་ཅན་ཤིང་སྡོང་གི་འབྲས་བུ་མ་ཡིན་པར་ཐལ།

སྒྲིབ་པ་བྱེད། སྒྲིབ་པ་བྱེད། ཨ་ནི་བུམ་ནང་གི་ཆུ་དེ་ཆོས་ཅན་བུམ་པའི་འབྲས་བུ་ཡིན་པར་ཐལ་འོ་དེ་ཚོ་དག་གསང་བ་རེད། བུམ་ནང་གི་ཆུ་དེ་བུམ་པའི་འབྲས་བུ་ཡིན་ཟེར་དཔེ་ཆ་དེ་ཡོད་རེད་བ། ཤིང་སྡོང། ག་ས་དེའི་ཤིང་སྡོང་སྒང་གི་བྱ་རོག་དེ་ཤིང་སྡོང་གི་འབྲས་བུ་རེད་ཟེར་ཡོད་རེད་ད། རེད་བ། དཔེར་ན་ད་དེའི་ནང་ཁ་གསལ་པོ་དེ་འདྲའི་རང་དང་ཡོད་མ་རེད། ཏཱ་ལ་དང་བྱ་རོག་གཉིས་ཟེར་ན་རེད། ཏཱ་ལ་ཟེར་ན་ཤིང་ཏཱ་ལ་ཟེར་བོ་རེད་རེད་བ། ཁོ་གཉིས་རྒྱུ་འབྲས། བུམ་པའི་ནང་གི་ཆུ་དང་བུམ་པ་གཉིས་པོ་དེ་རྒྱུ་འབྲས་ཡིན་པ་གྲུབ་དགོས་རེད། བུམ་པའི་ནང་གི་ཆུ་དང་ཨ་ནི་བུམ་པ་གཉིས་པོ་རྒྱུ་འབྲས་གྲུབ་འོང་དུས།

བྱ་རོག་དེ་ཨ་ནི་ཁོ་བྱ་རོག་གི་ཨ་མ་ལས་མ་སྐྱེས་ཡོད་རོགས། ཁོ་ཕ་རོལ་གྱི་ཤིང་སྡོང་སྒང་བབས་དེ་ཡིན་རོགས། ཤིང་སྡོང་སྒང་བབས་དེ་ཨ་ནི་ཤིང་སྡོང་མེད་ན་ཁྱོད་མེད་དགོས་པར་ཐལ་ཟེར་ན་ཁྱད་མཚར་རོགས། ཁོ་དེ་བཏགས་དེ་བཏགས་འདུག་ཨ་ནི་དམ་ཁྲི་སྒང་གི་དམ་བཅའ་བ་ཆོས་ཅན་དམ་ཁྲི་མེད་ན་ཁྱོད་མེད་དགོས་པར་ཐལ་དེ་དང་གཅིག་པ་རེད། དམ་ཁྲི་སྒང་གི་དམ་བཅའ་བ་དེ་ཆོས་ཅན་དམ་ཁྲིའི་འབྲས་བུ་ཡིན་པར་ཐལ།

དཔེར་ན་གྲང་ཁྱི་དེ་རེ་ད་བྱ་རོག་དང་ཏཱ་ལ་ལྟར་མི་སྲིད་པས། ཚེར་མ་གྱི་མི་ན་ཡང་རྣམ་པ་ཀུན་ཏུ་མི་འཕྲོ་བ་མི་འགྲོ་བོ་བྱས་ནའང་སྲིད་དེ་ཡི་གཙོ་བོ་དེ་དེའོ་རེད། བྱ་རོག་བྱ་རོག་དང་ཏཱ་ལ་གཉིས་པོ་དེ་རྒྱུ་འབྲས་ཡིན་པར་གྲུབ་དགོས་རེད། དེ་ནི་གཙོ་བོ་ག་རེ་གང་འགྲོ་རེད་ཟེར་ན། བུམ་ནང་གི་ཆུ་དང་བུམ་པ་གཉིས་པོ་དེ་རྒྱུ་འབྲས་ཡིན་པར་གྲུབ་བ། འོ་དེ་བྱས་ནས་ད་གང་ལྟར་དེ་ནས་ད་ཚེ་ཚེ་བཏང་གྱོད་ད་ཁྱད་གཞི་ཁྱད་ཆོས་ཀྱང་གྱོད་ཨ་ནི་ག་རེ་བྱས་ཡོད་ཟེར་ཏེ་ཁྱད་གཞི་དང་ཁྱད་ཆོས་ཟེར་སྐོར་བསམ་བློ་གྱིས་གོ་བོ་འགྲོ་བ། ཁྱད་གཞི་ཟེར་ལབ་དུས་ཁྱད་ཆོས་དེ་གཏན་ལ་འབེབས་པར་བྱ་བའི་གཞི་ཟེར་སྐོར་གཙོ་བོ་དེ།

ཨ་ནི་བ་ལང་དཀར་ཟལ་དེ་ལ་རོ་བ། བ་ལང་གི་མཚན་ཉིད་ག་རེ་ནོག་སོགས་འདུས་པའི་གོང་བུ་རོ་བ། ད་བརྡ་དུས་ན་ནོག་སོགས་འདུས་པའི་གོང་བུ་དེ་ལ་བ་ལང་ཟེར་ནས་བརྡ་སྦྱར་བའི་དུས་དེ་རེད། དེ་དུས་ནོག་སོགས་འདུས་པའི་གོང་བུ་ཟེར་ན་ནོག་ལ་སོགས་པ་དེ་འདྲ་འདུས་པའི་བ་ཕྱུགས་གཅིག་འདུག་བ། ཁོ་ལ་ཨ་ནི་ནོག་སོགས་འདུས་པའི་གོང་བུ་ཟེར་བོ་ཁོ་ཁོ་ལ་བ་ལང་ཟེར་ནས་བརྡ་སྦྱར་ཡས་ཀྱི་དུས་ཚོད་དེ་ལ་ཨ་ནི་དེ་འདྲའི་བརྡ་སྦྱོར་བའི་བློ་གཅིག་འདུག་བ། དེ་རྟོགས་པའི་བློ་འཛིན་པའི་རྟོག་པ་གཅིག་འདུག་བ། དེ་ལ་ཨ་ནི་མིང་སྦྱོར་རྟོག་པ་གཅིག་འདུག་བ།

ཀྱི་མཚན་ཉིད་རེད་བ། དེ་དང་ད་ཨ་ནི་བརྡ་དུས་ཟེར་ན་ཧ་གོ་གི་རེད་དེ་ཚད་མ་དེ་དུས་ལོག་ན། བརྡ་དུས་དང་ཐ་སྙད་དུས་ཟེར་མི་འདེད། ཨ། བརྡ་ཡི་དུས་དང་ཐ་སྙད་དུས་ཟེར་ལབ་ཀྱི་འདུག་བ། བརྡ་དུས་ཟེར་ན་ཁོ་བརྡ་ཡི་ཁོ་རང་ནང་སྐད་ཆ་བཤད་ཡོང་དུས། བརྡ་ཡི་དུས་ཟེར་ལབ་འོང་དུས་ན་ནོག་སོགས་འདུས་པའི་གོང་བུ་དེ་ལ་བ་ལང་ཟེར་ནས་བརྡ་སྦྱར་ཡ་མིང་བཏགས་ཡ་གི་དུས་ཚོད་དེ་ལ་བརྡ་དུས་ཟེར། བརྡ་ཟེར་ཡ་དེ་གཙོ་བོ་ག་རེ་རེད་ད་ཟེར་ན་གོ་བརྡ་སྤྲད་དགོས་རེད་བ། གོ་བརྡ་སྤྲད་ཡ་གི་དུས་ཚོད་དེ་ལ་རྒྱག་ཡ། བརྡ་དུས་ཀྱི་མིང་དང་ཐ་སྙད་དུས་ཀྱི་དོན་སྦྱར་ནས་འཛིན་པའི་ཤེས་པ་དཔེར་ན་ཨ་ལས་དག་རང་བརྡ་དུས་ཀྱི་འོ་དེ་མིང་སྦྱོར་མིང་དོན་སྦྱར་ཡ་ཆད་ལྟ་ལོ་ཀ་ཅར་བརྡ་དུས་ཀྱི་རོ་བ། བརྡ་དུས་ཀྱི་མིང་དེ་དང་བརྡ་ཡི་དུས་ཀྱི་མིང་དེ་དང་ཐ་སྙད་ཀྱི་དུས་ཀྱི་དོན་སྦྱར་ནས་འཛིན་པ་རྩ་དག་རང་རེད། བརྡ་ཡི་དུས་ཀྱི་མིང་ག་རེ་རེད་ཟེར་བརྡ་སྦྱར་ཡག་གི་དུས་ཀྱི་མིང་དེ་ནོག་སོགས་འདུས་པའི་གོང་བུ་དེ་ལ་བ་ལང་ཞེས་ཀྱི་མིང་དེ་རེད། ཐ་སྙད་ཀྱི་དུས་དེ་ག་རེ་ཟེར་ན་བ་ལང་དཀར་ཟལ་དང་ནག་སྒུར་ལ་སོགས་པ་གཅིག་ཡོད་བ་དེ་དག་ལ་བ་ལང་ངོ་སྙམ་དུ་འཛིན་པའི་རྟོག་པ། ཨོ་ཏི། དང་པོ་མིང་སྦྱོར་རྟོག་པ་དེ་ལ་སྦྱར་ཟེར་བ་འདི། དེ་ནས་དོན་སྦྱོར་རྟོག་པ་ཟེར་ན་སྐྱེས་བུའི་དབྱུག་པ་ཞེས་སྦྱར་བའི་སྒྲ། ཨོ་ཏི་ཏག་ཏག་འགྲོ་བ། དེ་ནས་གཉིས་པ་དེ་ལ་གར་སྦྱར་ན། ཁྱད་གཞི། ཁྱད་གཞི་ཡི་དོན་དང་ཁྱད་ཆོས་ཀྱི་དོན་སྦྱར་ནས་འཛིན་པའི་རྟོག་པའོ་དེ་འདྲ་བོ་སྦྱར་སོ། དཔེར་ན། སྐྱེས་བུ་འདི་ནི་དབྱུག་པ་ཅན་ནོ་སྙམ་དུ་འཛིན་པའི་རྟོག་པ་ལྟ་བུ། ད་དེ་གཉིས་པོ་འགལ་བ་མེད་དེ། ད་འདི་སྐད་དུ་འགལ་བ་མ་རེད་ང་ཚོ་རང་ལུགས་ལ་འགལ་བ་མ་རེད་ཨོ་ཐུ་དེ་ནས་ཚད་མ་དེ་དུས་ལ་རྒྱ་གར་ཚད་སུ་མ་འདྲ་བ་བྱུང་སོང་ཨ།

ཁྱོད་འཛིན་རྟོག་པ། ད་གཟོད་ཁྱོད་འཛིན་རྟོག་པ་རྟོག་པ་གང་མི་འདོད་པ་ཡིན་པས་ཁྱབ་པ་དེ་ཏག་ཏག་རེད། ཨ་ནི་བདག་མེད་ཡིན་ན་ཁྱོད་འཛིན་རྟོག་པ་ཡོད་པས་ཁྱབ། བདག་མེད་ཡིན་ན་ཁྱོད་འཛིན་རྟོག་པ་དེ་རྟོག་པ་དོན་མཐུན་དང་དོན་མི་མཐུན་གང་རུང་ཡིན་པས་ཁྱབ། དེ་ནས་གཞི་གྲུབ་ན་ཁྱོད་འཛིན་རྟོག་པ་དོན་མཐུན་ཡིན་པས་ཁྱབ། གཞི་གྲུབ་ན་ཁྱོད་འཛིན་པའི་རྟོག་པ་དོན་མཐུན་ཡིན་པས་ཁྱབ་པར་ཐལ་ཁྱོད་ཡོད་པའི་ཕྱིར། དེ་ག་རེ་གོ་འདོད་འོས་ཟེར་ན། ཨ་ནི། ཁོ་རྟོག་པ་དོན་མཐུན་ཟེར་ཡ་དེ་རང་གི་འཛིན་སྟངས་ཡུལ་ཡོད་པ་ཞིག།

ས་མ་རོ་ཨེ། ས་མ་རོ། རོ་ཡ། དེ་སྣང་ཡུལ་གྱི་གཙོ་བོ་མ་ཡིན་པར་ཐལ། མ་ཡིན་ན་དེ་ལ་སྒྲུབ་པའི་སྒོ་ནས་མ་འཇུག་པར་ཐལ། ཞེས་བྱ་བ། འཇུག་རེད་སྒྲུབ་འཇུག་དེ་ལ་སྒྲུབ་པའི་སྒོ་ནས་འཇུག་པར་ཐལ། དེ་འཇུག་པའི་ཡུལ་ཡིན་པར་ཐལ། དེ་འཇུག་ཡུལ་ཡིན་པར་ཐལ། དེ་འཛིན་པ་གང་ཞིག་དེའི་ཡུལ་ཡིན་པར་ཐལ། དེ་འཛིན་པ་གང་ཞིག་ཡུལ་དེ་ལ་དེའི་འཛིན་སྟངས་ཡུལ་ཡིན་གོ་མ་ཡིན་པ་དང་གོ་སྟེ། ཁོའི་འཇུག་ཡུལ་ཡིན་པས་དེ་ཁོ་འཇུག་མ་འཇུག་ལྟ་ཅི་ཡིན་པར་ཐལ། མ་ཡིན། ཁོའི་འཛིན་སྟངས་ཡུལ་ཡིན་པས་གང་དང།

བློ་དེ་དང་དེའི་ཡུལ་གྱི་གཙོ་བོ་དེ་ལ་ག་རེ་ཡིན་པས་ཁྱབ། བློ་དེའི་འཛིན་སྟངས་ཡུལ་ཡིན་པས་ཁྱབ། བློ་དེའི་འཛིན་སྟངས་ཡུལ་ཡིན་མིན་ག་པར་བལྟ་བ་རེད་ཟེར་ན། རྟགས་ཁོ་དེ་དང་དེའོ་སྙམ་གོ་གི་མེད་པ་ཡིན་ཙང། ཡུལ་གྱི་གཙོ་བོ་ཡིན་མིན་རྟགས་དེ་གང་ཡིན་པས་ཁྱབ། ད་ཡུལ་གྱི་གཙོ་བོ་ལའང་དེ་རྟོག་མེད་ཤེས་པ་ཡུལ་གྱི་གཙོ་བོ་ག་རེ་རེད་ཡིན་ཟེར་ན། ཨ་ནི་སྣང་ཡུལ་གཙོ་བོ་ལ་བཞག་གོ་བས། རྟོག་པའི་ཡུལ་གྱི་གཙོ་བོ་དེ་ང་ཚོ་བསམ་བློ་སྐོར་ནས་ཧ་གོ། དེ་དང་དེའོ་ཟེར་ནས་ཡོང་རེ་བ། རྟོག་པ་ཁོ་རང་དེ་ཚུད་དེ་ཡུལ་གཙོ་བོ། རྟོག་མེད་ཤེས་པའི་སྣང་ཡུལ་གཙོ་བོ་ལ་བལྟ་གོ་བ་ཡིན་པས་ཁྱབ།